ཐེངས་འདིའི་ང་ཚོའི་བགྲོ་གླེང་མདུན་ལྕོག་གི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་གྲོང་བརྒྱད་པའི་ཁུལ་ལ་ཡར་རྟེན་གཞི་བྱས་པའི་བདག་མེད་དུད་འགྲོ་ལྟ་སྐྱོང་ཚོགས་པ་གསར་འཛུགས་གནང་མཁན་རྡོ་རྗེ་ལགས་དང་ལྷན་དུ་བདག་མེད་དུད་འགྲོ་ལྟ་སྐྱོང་ཚོགས་པ་དེ་ཁོང་གིས་ཐོག་མར་གསར་འཛུགས་གནང་དགོས་དོན་དང་འབྲེལ་བའི་སྐོར་ལ་ཡང་གླེང་མོལ་ཁག་ཅིག་ཞུ་གི་ཡིན། རྡོ་རྗེ་ལགས་ཐོག་མར་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ལྕོག་གི་ལས་རིམ་ནང་ལ་ཡང་དུས་ཚོད་བཏོན་གནང་ནས་ཕེབས་པ་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ཏུ་ཁྱེད་རང་གིས་བདག་མེད་དུད་འགྲོ་ལྟ་སྐྱོང་ཚོགས་པ་ད་དེ་ལ་ཡང་ཨ་ནི་ཁྱི་སུམ་བརྒྱ་མན་ཙམ་ཅིག་ཁྱེད་རང་གིས་གསོ་སྐྱོང་གནང་གི་ཡོད་ས་རེད་ཁྱི་དང་མ་ཟད་ད་ག་ནང་བཞིན་བ་ཕྱུགས་ཚེ་ཐར་དེ་འདྲས་ཨ་ནི་ཁྱེད་རང་གིས་གསོ་སྐྱོང་གནང་གི་ཡོད་ས་རེད་དེ་ཐོག་མར་ག་འདྲས་སེ་བརྒྱུད་ནས་འགོ་བཙུགས་པ་རེད་དེ་བཙུགས་དགོས་ཡག་གི་ཨ་ནི་ཐོག་མར་ཀུན་སློང་དེ་ག་འདྲས་སེ་བྱུང་བ་རེད། བཀྲ་ཤིས་བདེ་ལེགས་རྣམ་པ་དང་ཚང་མ་ལ་བཀྲ་ཤིས་བདེ་ལེགས། ངའི་མིང་རྡོ་རྗེ་ཡིན། བྱས་དེ་ནས་ད་ང་རང་ཚོ་གི་ང་ཚོའི་ཚོགས་པ་དེ་མིང་ལ་འབྲི་ཀའི Tibetan Animal Care ལབ་ཀྱི་ཡོད་རེད། མོན་གོར་གྱི་ཧིན་ཡིན་ང་རང Camp བདུན་པ་ཡིན་རུ་བ་དེ་ཡིན་དེ་ད།

སོ་སོ་གི་གྷ་རི་འདྲ་བོ་བཏང་དེ་འདྲ་བྱས་ནས་ལམ་ཁ་ལ་ཁྱི་དེ་ཚོ་དཀའ་ངལ་འདྲ་བོ་མཐོང་དེ་ད་ང་ཚོ་གི་སེམས་པ་ནས་མ་བཟོད། དེ་འདྲ་བྱས་ནས་ཁྱི། ཉིས་སྟོང་བཅུ་དྲུག་ནས་འགོ་བཙུགས་རེད་ཉིས་སྟོང་བཅུ་དྲུག་ནས་དེ་ནི་ཁྱི་དེ་ཚོ་ཁྱི་གཅིག་ཁྱི་ལས་གཉིས་ཁྱི་ལས་ནད་པ། དཀའ་ངལ་སེམས་པ་མ་བཟོད་པ་བྱས་བྱམས་སྙིང་རྗེ། ད་ཁྱི་གཅིག་ནད་པ་གཅིག་མཐོང་དེ་སེམས་པ་མ་བཟོད་པ་བྱས་སོ་སོ་ལ་བསམ་བློ་ག་རེ་འཁོར་གྱི་འདུག་ལབ་ན་སོ་སོ་ལ་སྲོག་ཡོད་རེད་ཁོ་ལ་སྲོག་མེད་པ་ཅིག་གོ་ཡོད་རེད་བསམས་ནས་སོ་སོའི་སྲོག་དང་ཁོའི་སྲོག་གཅིག་པ་བརྩིས་ནས་རོ།

དེ་ནང་བཞིན་དེ་ནི་ཁྱི་གི་ཁང་པ་དེ་ཚོ་ཡང་ཞལ་འདེབས་ཞལ་འདེབས་སློང་ནས་བཟོས་ཡོད་རེད་ཆུ་དེ་ལ་སོགས་པ་ད་ལྟར་ད་ང་ཚོ་གི་སྐྱབས་མགོན་རིན་པོ་ཆེ་ཀྱི་ཐུགས་རྗེའི་བཀའ་དྲིན་དང་བོད་མི་མང་གི་ཐུགས་རྗེའི་བཀའ་དྲིན་དངོས་གནས་ཁོ་རང་སེམས་ཅན་དུད་འགྲོ་ལ། ཁ་ལག་སྤྲད་ལ་སོགས་པ་སྨན་བཅོས་བྱས་ལ་སོགས་པ་དཔེ་མི་སྲིད་རོགས་པ་ཡག་པོ་གནང་གི་འདུག་ར་འོ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན། ལགས་སེ་ཨ་ནི་ཁྱེད་རང་གིས་ཁྱི་ཉིས་བརྒྱ་ལྷག་ཙམ་ཞིག་དང་ཨ་ནི་བ་ཕྱུགས་དྲུག་ཡོད་གསུངས་སོང་ཚེ་ད་ད་ཤངས་རྒྱོ

དེ་ནི་ཁོང་ཚོ་ལ་ཁ་ལག་སྤྲད་ལ་སོགས་པ་དེ་འདྲ་དེ་འདྲ་བྱས་ནས་ང་རང་གིས་ཁོང་ཚོ་ལ་ཁ་ལག་སྤྲད་འདོད་གི་ད་མང་ཆེ་ད་བུ་ལོན་འདྲ་བོ་ཆགས་བསྡད་ཀྱི་འདུག་ང་ཚོ་གི་ལོ་རེ་རེ་ལ Vaccine རྒྱག་དགོས་རེད་ཁོང་ཚོ་ལ། Vaccine དེ་ག་ཅི་རྒྱག་དགོས་ལབ་ན་ནང་ལོགས་ལ་མི་སླེབས་སོང་ན་སོ་བརྒྱབ་ན་ཉེན་ཁ་མ་ཆེ་ཡ་གཅིག་བྱས་མི་ལ་གཅིག་བྱས་གཉིས་པ་དེ་སེམས་ཅན་དུད་འགྲོ་ཁོ་རང་ཚོ་ལ་ན་ཚ་མ་ཡོང་ཡ་གི་སེམས་ཁྲལ་གི་ན་ཚ་ཡོང་སོང་ན་ཁོང་ཚོ་ལ་དཀའ་ངལ་ག་ཚོད་ཡོད་ཨ་སེམས་ཅན་དུད་འགྲོ་གཅིག་ལ་ཧ་གོ་གི་རེད་གཉིས་པ་དེ་ངས་ཧ་གོ་གི་རེད་ག་རེ་ལབ་ན་ཁོང་ཚོ་ནི་ཁ་གྲག་ཤེས་ཀྱི་ཡོད་མ་རེད་ཨ་དཀའ་ངལ་ཤུགས་ཆེན་པོ་གཅིག་གང་སླེབས་བསྡད་ཀྱི་ཡོད་རེད་མི་འདྲ་བོ་གཅིག་ཡིན་ན།

ཨོ་དེ་འདྲ་བྱས་ནས་ང་ཚོ་གི་དེ་བྱེད་ཀྱི་ཡོད་ར་བྱས་དེ་ནས་ད་སོ་སོ་གི་ག་ལིའི་ནང་ལོགས་ལ་ཁྱི་ད་ནང་གི་ཁྱི་དེ་འདྲས་ང་ཚོ་ལ་ཉར་རོགས་བྱེད་ལབ་ན་ང་ཚོ་དངོས་གནས་ཉར་ཐུབ་ཀྱི་མ་རེད་ག་རེ་ལབ་ན་ཁོ་ཚོ་གི་ད་ཉི་མ་ཁ་ཤས་ཤིག་ཉར་རོགས་བྱེད་ལབ་ན་ང་ཚོ་ཉར་གི་རེད་ཁོ་ཚོ་ཡུན་རིང་པོ་ཅིག་ཉར་རོགས་བྱེད་མི་ཤི་ཤི་བར་དུ་ཉར་རོགས་བྱེད་ལབ་ཀྱི་ད་ཨོ་དེ་ང་ཚོ་རྩ་བ་ཉིད་ནས་ཉར་ཐུབ་ཀྱི་མ་རེད་གང་ཟེར་ན་ཁོ་ཚོ་ལ་ལྟོ་ཆས་སྤྲད་དགོས་རེད་དེ་ནང་བཞིན་མི་ཁོ་ཚོ་ལ་ཞབས་ཕྱི་ཞུ་དགོས་རེད་དེ་ནང་བཞིན་ཁོ་ཚོ་ལ་ན་སོང་ན་སྨན་བཅོས་བྱེད་དགོས་རེད་དེ་འདྲ་འགྲོ་སོང་དེ་དཀའ་ལས་ཁག་པོ་ཡོད་ར་ཨོ་དེ་ང་ཚོ་གི་ཉར་ཐུབ་ཀྱི་མ་རེད།

ཉིན་བར་དུ་ཁོང་ཚོ་དཀའ་ངལ་འཕྲད་སོང་ན་དེ་ནི་ཁོང་ཚོ་ག་བར་འདྲ་ཅིག་འགྲོ་གོ་ར་ཁ་ལག་འཚོལ་མ་ཐུབ་པ་བྱེད། ཧོ་དེ་འདྲ་ཅིག་དཀའ་ངལ་འཕྲད་གི་རེད་བསམ་ནས་ང་རང་གི་སེམས་པ་མ་བཟོད་པ་བྱེད་ཁོང་ཚོ་ཉར་བསྡད་དགོས། དེ་མ་ཤེས་དངོས་གནས་གོ་ར་མཚན་ཆུ་ཚོད་དང་པོ་གཉིས་པ་གསུམ་པ་དག་ཏུ། ཁོང་ཚོ་ཉིན་མ་རེ་དཔེ་དཀའ་ལས་ཡོད་རེད་འཛིང་འཛིང་བ་བསྡད་གི་རེད་དེ་ནང་བཞིན་ཁྱི་བྲག་ས་ཆུ་དེ་ཚོ་ནད་པ་དེ་ཚོ་ཏུ་དཀའ་ངལ་ཡོད་མ་རེད་ཁོང་ཚོ་ཁ་བཙུམ་བསྡད་གི་འདུག། དེ་མ་ཤེས། འཛིང་འཛིང་བ་བསྡད་གི་རེད་ཁོང་ཚོས་ང་ཚོ་མི་རྙེད་པ་འདུག་འོ་དེ་འདྲ་རེད་དེ་ནི་ཁོང་ཚོ་ལ་ཞབས་ཞུ་དེ་དཔེ་མང་པོ་ཞུ་དགོས་རེད་འོ་དེ་རེད་ད་གཙོ་བོ་དེ་སེམས་ཅན་ལ། ད་ལྟ་དེ་ཁྱེད་རང་གིས་ཁྱི་ཉིས་བརྒྱ་ལྷག་འདེད་བྱས་ཡོད་རེད་བ་ཁྱི་དེ་གས་དེ་ཚང་མ་མ་ཤི་བར་དུ་དེ་ཉར་གི་རེད་ཡང་ག་འདྲ་རེད། ད་གཙོ་བོ་དེ་ད་ང་རང་གིས་ད་ལྟ་ཏག་ཏོག་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་དང་བོད་མི་མང་གི་ཐུགས་རྗེ་བཀའ་དྲིན་ལ་ང་ད་ལྟ་ཏག་ལས་ཀ་བྱས་བསྡད་ཡིན་རེད་བ། འོ་དེ་ནང་བཞིན་ཁོང་ཚོ་ལ་ཞབས་ཞུ་ཞུས་བསྡད་རེད་ད་མོ་ཡོ་བོལ་སོགས་པ་བྱུང་ན་ད། ཚེ་ངེས་མེད་ཀྱི་ལས་རྩིས་བཏང་ན།

སེམས་པ་མ་བཟོད་པ་བྱས་པ་སྨོན་ལམ་བརྒྱབ་ནས་ཡར་འགྲོ་ཤེས་རྒྱུ་བྱས་མི་འདུག་འོ་དེ་འདྲ་རེད། ད་ཁྱེད་རང་གི་ད་ལྟ་ཁྱི་ལྟ་སྐྱོང་ཁང་དེ་ལ་ཡང་ཕྱག་ལས་གནང་མཁན་མི་ག་ཚོད་ཡོད་རེད། གཙོ་བོ་དངོས་གནས་བྱས་ན་རྒྱ་གར་བཞི་ལྔ་ཅིག་ཡོད་རེད་ད་ལྟ་རྒྱ་གར་གཉིས་མ་ཞིག་སླེབས་ད་ལྟ་གཅིག་མ་ཞིག་སླེབས་མི་འདུག་ཁ་སང་གཅིག་དེ་ད་ལྟ་སླེབས་མི་འདུག་རོ། ཡིན་ད་ད་ལྟ་ང་རང་ཅོ་ཅོ་སྐྱེ་དམན་ཡོད་རེད་ཅོ་ཅོ་ཡོད་རེད། དེ་ནང་བཞིན་ང་རང་སྐྱེ་དམན་ཡོད་རེད་ང་ཚོ་མི་ད་བཞི་ཙམ་ཡོད་རེད་དེ་ན། རྒྱ་གར་གཉིས་ད།

ཁོང་ཚོ་ལ་ག་ལབ་ན་ད་ཉི་མ་རེ་རེ་ལ་སྒོར་མོ་ལྔ་བརྒྱ་ལྔ་བརྒྱ་སྤྲད་གོ་ད་སྐྱེ་དམན་ད་ང་གཉིས་ལ་གླ་ཆ་ཡོད་མ་རོ། གཞན་དག་ཚང་མ་ལ་གླ་ཆ་སྤྲད་གོ་ད་ཅོ་ཅོ་ཁོང་ཚོ་ལ་ངེད་ཀྱིས་ཁ་ཚིག་ཉི་མ་གཅིག་དེ་རོགས་པ་བྱེད་རོགས་བྱས་ལབ་ན་ཁྱི་འབངས་ཁྲ་ཤ་དཀའ་ངལ་ཅིག་འདུག་ལབ་ན་ཅོ་ཅོ་སྐྱེ་དམན་ད་ཁོ་རང་ཚོ་གི་ཚོང་བ་སྒོ་བརྒྱབ། ཚོང་བ་གཡུག་དེ་ནས་ད་ཁོ་རང་ཚོ་ཡའི་ཁྱི་དགའ་བོ་ཡོད་རེད་སྙིང་རྗེ་ཁྱི་ཕྲུག་ད་ཁྱི་ཚང་མ་ལ་དགའ་བོ་ཡོད་རེད་ཅོ་ཅོ་ཁོ་རང་ཡའི་ཁྱི་ཕྲུག་ད་བ་ཕྱུགས་དེ་ཚོ་ལ་དཔེ་དགའ་བོ་འདུག་ཨ། ཧོ་དེ་ནས་དེ་ནས་དེ་ལ་དེ་འདི་གི་ཡོད་རེད་ཧོ་དེ་བཞིན་ང་ཚོ་གི་ད་ཁོང་ཚོ་གཉིས་དེ། རྒྱ་གར་མི་ལ་གླ་སྒོར་མོ་ལྔ་བརྒྱ་སྤྲད་གོ་རེ་ཞོགས་ཀས་སླེབས་གི་རེད་དགོང་དག་ཞོགས་ཀས་ཆུ་ཚོད་དགུ་པ་བཅུ་པ་སླེབས་གི་རེད་དགོང་དག་ཆུ་ཚོད་ལྔ་པ་དྲུག་པ་ལོག་འགྲོ་རེད་ཅོ་ཅོ་སྐྱེ་དམན་ད་ཅོ་ཅོ། ཞོགས་ཀས་ནས་དགོང་དག་ད་གེ་དེ་པ་དི་གེ་དེ་ལ་མཚན་ད་ཉིན་མེད་ཨ་ཆུ་ཚོད་ཉི་ཤུ་རྩ་བཞི། ང་ཡང་དེ་ག་རེད་ང་ཕྱི་ལོགས་ལ་ཅ་ལག་ཉོ་ག་འགྲོ་ཡོད་ད་སྨན་ཉོ་ག་འགྲོ་ཡོད་ད་ཧོབ་ལི་ད་དར་བར་དེ་ནང་བཞིན་མོན་གོ་ཀེམ་གསུམ་པ་ག་པར་འདྲ་ཅིག་འགྲོ་གོ་ད་ང་ཧོ་དེ་ནི་ཨ་ཊོ་དེ་འཁྱེར་ང་དེ་ནི་ཡ། ག་རེ་འདྲ་ཅིག་བྱེད་གོ་ན་ཧོ་དེ་བྱེད་དེ་ནི་ཡ་ལས་རོགས་པ་ག་རེ་བྱེད་གོ་ད་བྱེད་གོ་མེ་ད་ཧོ་དེ་ན་ཚང་མ་ང་ཚོ་དེ་འདྲའི།

དཀའ་ངལ་འཕྲད་དེ་དུ་འཛུལ་ལ་སེམས་ཁྲལ་ཅིག་ཆགས། ཧོ་ཧོ་དེ་གི་སེམས་ཁྲལ་ཅིག་མང་པོ་ཅིག་ཁོ་ཚོའི་སྒང་ལ་སེམས་ཁྲལ་སླེབས་བསྡད་འདུག་པ། དེ་སུ་སུ་གི་ག་ལ་ན་དེ། Tension འདྲ་བོ་དང་དཀའ་ངལ་འདྲ་བོ་ཅིག་ཡོད་རུང་ཧོ་དེ་སླེབས་བསྡད་གི་འདུག་པ། དེ་ནི་ང་ཚོ་ཏོ་ཉེ་གི་འདི་གམ་སེམས་ཁྲལ་མི་འདུག་ཡར་ལངས་ལ་བ་མཚམས་མཚམས་ཉལ་བསྡད་གི་ཁོ་ཚོ་ད་ནི་ཅིག་རློན་པ་ཆགས་ཆར་རླུང་ཤུགས་ཆེན་པོ་འཛུལ་ནང་ལོགས་ལ་དེན་ད་ཁོང་རང་ཚོ་ཉལ་ས་དང་ཚང་མ་རློན་པ་ཆགས་བསྡད་གི་རེད། ཧོ་དེ་དཀའ་ངལ་ཤུགས་ཆེན་པོ་ཅིག་སླེབས་འདུག་ཆར་པ་འཛག་དེ། ད་ག་ནང་བཞིན་ངས་གོ་ཐོས་གོ་ཡག་ལ་ཡག་ད་སྤྱི་ཚོགས་ནང་ལ་ཁྱེད་རང་གི་ཁྱི་བདག་མེད་ཀྱི་ཁྱི། དེ་ཉར་ཡག་དེ་ཚོའི་ནང་ལ་ཡང་སྐད་ཆ་བཀའ་མོལ། ཡང་མི་འདྲ་མི་འདྲ་འདྲའི་གསུང་མཁན་འདུག་དེ་ཚོའི་ཐོག་ལ་ཁྱེད་རང་གི་དགོངས་ཚུལ་ག་རེ་ཡོད། ད་དཔེ་ཆ་བཞག་ཡིན་ན་ཁྱེད་རང་གི་ཁྱི་ཉར་ཡག་དེ་ཚོ་ཁྱེད་རང་སྒེར་གྱི་འཚོ་བའི་ཆེད་དུ་རེད་ཟེར་མཁན་དང།

དེ་ནི་ང་ནི་མཚོན་བཏང་བཞིན་ཡོད་ཚང་མ་ང་གི་ལས་ཀ་མང་ཆེ་བྱེད་བཞིན་ཡོད་འགའ་རེས་ཆེ་ཡ་ཆུང་ཡ་ཚང་མ་བཏང་བཞིན་ཡོད། ཁོང་ཚོ་གིས་དངོས་གནས་ཁོ་ར་ཡང་ཁོང་ཚོ་མེད་ལས་ས་དེ་ངེད་ཀྱི་རྒྱ་གར་ལུང་པ་ནང་ལ་ང་ལས་ས་རེད་དངོས་གནས་ཁོ་ར་ཧོ་དེ་ན་ཤེས་ཁོང་ཚོ་གིས་འཚོ་བ་སྐྱེལ་ས་འདི་རེད་ལབ་ཡས་ད་ཁོང་ཚོ་གིས་རྡོ་རྗེ་ཁྱི་གི་པེ་ཤ་ཟ་ཡས་འདི་ལབ་ཡས་བྱེད་ཀྱི་འདུག་ད་དེ་ཁོ་རང་ཚོ་དངོས་གནས་ཁོ་རང་པོས་ནོར་འཁྲུལ་ཆེན་པོ་ཆགས་རེད་བསམ་གྱི་འདུག་རོ་སྡིག་པ་ཅིག་ཁོ་རང་ཚོ་ཁ་སྡིག་ཅིག་འཁྱེར་རོ། གཉིས་བ་དེ་ང་ལ་ཏོ་ཁེ་ཕན་རྒྱལ་དགོས་ཆོད་ཡོད་མ་རེད་ང།

ཧོ། ལ་ཡ་དོ་ཁ་ཚ་སྙ་མ་ཞིམ་འདྲ་ལོ་ངོ་དྲུག་དུ་མོན་གོར་གི་མི་གིས་ཁ་བཏང་གི་འདུག་ཆུ་ར་ལ་དངོས་གནས་ཁོར་རེད་འདི་དོ་ངས་ཧ་གོ་གི་ལབ་གི་མེད། ངས་མོན་གོར་གི་མི་ལ་ག་དུས་ན་ཡུ་ཏུབ་ན་ལ་གི་མོན་གོར་གི་མི་རང་ང་ལ་རྒྱབ་སྐྱོར་བྱས་སོང་འདི་བྱས་སོང་ལབ་གི་ཡོད་རེད་ད། ཡིན་ན་ད་ཁ་བཏང་མཁན་ཚང་མ་ཡོད་མ་རེད་ད་ཁ་ཤས་ཅིག་ཡོད་རེད་མ་དགའ་མཁན་དེ་ཚོ། མདུན་ལ་ལབ་ཐུབ་གི་ཡོད་མ་རེད། སྐྱེ་དམན་ཕོ་ལོ་མོ་ལོ་འདྲ་བོ་རྒྱབ་ལོགས་ལབ་དུ་ཡོད་ར་མདུན་ལ་ལབ་དགོས་རེད་དངོས་གནས་ཅིག་ན་རེད་མ་རེད། སྐྱེས་པ་ཕོ་ཡིན་ན་དངོས་གནས་ཁོ་ར་མདུན་ལ་ཡོང། རྡོ་རྗེ་ཆུ་ར་པེ་ཤ་ཟ་གི་འདུག་ལབ་གི་ར་ངས་བེག་ནང་ལ་འགྲོ་ལབ་གི་རེད་ངས་ཨ་ཀོང་འདི་རེད་ཆུ་ར་ཅེག་བྱེད་ལབ་གི་རེད་མ་རེད། དེ་ན་ཧ་གོ་གི་རོ།

གཉིས་བ་དེ་ད་ཚེ་རྗེས་མ་ཤི་སོང་ན་སྐྱེ་བ་ཡོད། སྐྱེ་བ་ག་རེ་ལེན་ན་ལེན་མི་ལེན་མི་ལེན་སྨོན་ལམ་གཅིག་བྱས་ཀྱི་རོ་ན་ཚ་མ་ཡོང་ཞེས་ལ་གི་སེམས་ཅན་དུད་འགྲོ་དང་ང་ཚོ་ཚང་མ་ལ་ལས་ཀ་བྱེད་མཁན་ལ་ད་ང་ཚོ་ན་ཚ་བྱུང་ན་ཁོང་ཚོ་ལ་ལས་ཀ་བྱེད་ཐུབ་མ་རོ་ཨ་ཁོང་ཚོ་ཞབས་ཞུ་ཞུ་ཐུབ་མ་རོ་ཧོ་དེ་གཅིག་གི་ང་རང་སྨོན་ལམ་རྒྱག་དུས་ཀྱི་ད་ཧོ་དེ་འདྲ་གཅིག་བསམ་བློ་བཏང་དེ་དུས་ཀྱི་གཙོ་བོ་དེ། ད་མ་འོངས་པ་ལ་ཡང་ཁྱེད་རང་གི་དེ་ལས་གཞི་དེ་ལ་ཡང་ཡང་འཆར་གཞི་གསར་བ་འདྲ་ག་རེ་ཡོད། འཆར་གཞི་གསར་བ་ལབ་ན་ད་ང་རང་གི་ད་ད་ཨ།

ཨ་ནི་དེ་མིན་གྱི་ད་ག་ཟེར་བའི་ཁྱེད་རང་གི་ཁྱི་དང་ཨ་ནི་ཡང་ད་བ་ཕྱུགས་ཚེ་ཐར་གཏོང་ཡ་ཉར་གྱི་རེད་བ་བ་ཕྱུགས་ཀྱི་ཡང་ད་ལྟ་དྲུག་ཡོད་སོང་རེད་བ་ཨ་དེའི་དེ་ལ་མང་རུ་གཏོང་ཡ་གི་ཡང་ཚེ་ཐར་གཏོང་ཡ་གི་མང་རུ་གཏོང་ཡ་འཆར་གཞི་ཡོད་པས། ཨོ་ད་དེ་འདྲ་དོ་མང་རུ་གཏོང་ཡ་འཆར་གཞི་མེད་ག་རེ་ལབ་ན་གཙོ་བོ་དེ་ད་སུ་སུ་གི་བ་ཕྱུགས་དེ་ཚོ་ལ་ཁ་ལག་འགྲོ་སོང་དང་རྩྭ་དེ་ཚོ་དཔེ་ཆེན་པོ་འགྲོ་གི་འདུག་བ་ཨོ་དེ་ཅིག་བྱས་ད་ལྟ་ད་གི་བ་ཕྱུགས་སྒང་ལ་ཞལ་འདེབས་སླེབས་ཀྱི་ཡོད་མ་རེད་མང་ཆེ་སེམས་ཅན་ཁྱི་སྒང་ལ་ཞལ་འདེབས་སློང་ན་བ་ཕྱུགས་ལ་འགྲོ་སོང་གཏོང་སྡོད་ཀྱི་རེད་བ་བ་ཕྱུགས་ལ་འོ་མ་བཞོ་ཡས་ཡོད་རྒྱུ་དེ། ཁྱི་ཕྲུག་དང་དེ་ཚོར་སྟེར་གྱི་ཡོད་རེད་ང་ཚོ་གི། འོ་དེ་འདྲ་བྱས་བ་ཕྱུགས་ཀྱི་ད་ང་ཚོ་གི་ད་སྤྱིར་འོ་མ་ལི་ཏྲ་བཞི་བརྒྱ་ཉིན། ཧབྟ་ཅིག་ཟླ་བ་གཅིག་ནང་ལ་འོ་མ་ལི་ཏྲ་བཞི་བརྒྱ་འགྲོ་ཡས་ལབ་ཡས་དེ། ག་རེ་ལབ་ན་ང་ཚོ་ཌེ་རི་ནས་མངགས་ཀྱི་ཡོད་རེད། ཌེ་རི་ནས་མངགས་ཀྱི་ཡོད་ར་ད་ནི་སུ་རེ་ཤ་ཌེ་རི་ལ་ན་ང་ཚོ་གི་དེ་ཀེམ་དྲུག་པ་ནི་མར་འགྲོ་དགོས་རེད། འོ་དེ་ལི་ཏྲ་ལི་ཏྲ་གཅིག་ལ་སྒོར་མོ་འདིར་བཞི་བཅུ་རེད། འོ་དེ་འདྲ་བྱས་འགྲོ་དགོས་ཡོད་རེད། བ་ཕྱུགས་འོ་མ་ཏེས་ཏེས་རག་བྱས་དེ་ནས་ཁྱི་ཕྲུག་དེ་ཚོར་སྤྲད་དེ་འདྲ་བྱེད་དགོས་རེད་བ་ཕྱུགས་དེ་མང་པོ་ཅིག་བཏང་ཡས་བསམ་བློ་དུ་ཡོད་རེད་ཡིན་ན་ཡས་ད་དཔལ་འབྱོར་མེད་པའི་དཀའ་ངལ། དེའི་སྒང་ལ་དེ་ནི་མི་ལག་མ་རག་ཡའི་དཀའ་ངལ་དེ་ལ་ལས་ཀ་བྱེད་མཁན་འོ་དེ་གི་དཀའ་ངལ་ཤུགས་ཆེན་པོ་ཅིག་སླེབས་ཀྱི་འདུག་ཨ་འོ་དེ་འདྲ་ཅིག་ན་ད་ལྟ་ཁབ་སོར་མངལ་དོ་མང་བཏང་ཡ་འཆར་གཞི་མེད་ད་རྗེས་མ་མ་འོངས་པ་ལ་སོགས་པ་བྱུང་ན་གང་དེ་འདྲ་ཅིག་ཆགས་ཀྱི་ཡོད་གང་དེ་ནི་ཆགས་སོང་ན་དེ་ཅིག་མགོ་ནས་བསམ་བློ་ཅིག་ལོག་པ་སླེབས་ཀྱི་རོ་ཨ་ལ་འོ་དེ་འདྲ་ཅིག་ད་ལྟ་ད་བྱམས་སྙིང་རྗེ་སྐྱེས་སོང་ན་བྱམས་སྙིང་རྗེ་དེ་དངོས་གནས་ཁོ་རང་བྱེད་ཡ་མི་འདུག་རོ་ཨ་ག་རེ་ལབ་ན་དཔལ་འབྱོར་མེད་ན་དེ་རིང་སང་ཉིན་དཔལ་འབྱོར་མེད་ན་བྱམས། བྱམས་སྙིང་རྗེ་ག་ཚད་སྐྱེས་སོང་ནའི་ཕན་ཐོགས་མི་འདུག་དངོས་གནས་ཁོ་རང་དཀའ་ངལ་ཤུགས་ཆེན་པོ་ཞིག་སླེབས་འགྲོ་གི་འདུག་ཨ། འོ་དེ་འདྲ་ཞིག་རེད་ཤག། ད་དེ་ནང་བཞིན་ཁྱེད་རང་གི། ཁྱི་དེ་གས་ལ་ཡ་ཉི་མ་གཅིག་ལ་ཡ་ཁྱི་དང་བ་ཕྱུགས་ཚང་མ་བསྡོམས། དེ་ནང་བཞིན་ཁྱེད་རང་གི་ཁྱི་དང་བ་ཕྱུགས་ཀྱི་ཁ་ལག་ཉི་མ་གཅིག་ལ་འགྲོ་སོང་ལ་དཔེར་ན་སྒོར་མོ་ག་ཚད་ཚད་འགྲོ་གི་འདུག། འབྲས་བོ་ར་གཉིས་ལ་དགུ་གཉིས་ལོ་སྒོར་བཅོ་བརྒྱད། བཅོ་བརྒྱད་ཉིས་ཀྱི་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་འབྲས་ལ་འགྲོ་གི་རེད། དེ་ནི་གལ་སྲིད་ཉི་མ་ལྔ་ནང་རྫོགས་འགྲོ་གི་རེད། དགུ་བརྒྱ་རུ་ཨ། དགུ་བརྒྱ་ཉི་མ་ལྔ་ནང་རྫོགས་ན་ད་སྒོར་མོ་ཉིས་བརྒྱ་ཉིས་བརྒྱ་རྩིས་བརྒྱབ་ན་ཡི་རུ་ཨ་དགུང་མོ་ཆིག་སྟོང་བརྒྱད། ཨ་དྲོ་རིང་བ་དང་ཚང་མ་རྩིས་ན་ཆིག་སྟོང་རུ་ཨ། དགུང་མོ་ཉིས་བརྒྱ་ཉིས་བརྒྱ་ཉིས་བརྒྱ་སྒང་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་སྦྱར་ན་ཉིས་སྟོང་བཞི་བཅུ། དེའི་སྒང་ལ་མི་གླ་བཞི་ལ་ལྔ་བརྒྱ། ཉིས་སྟོང། བཞི་སྟོང་བཞི་བཅུ། དེའི་སྒང་ལ་དེ་ནི་སོག་མ། དེ་ནང་བཞིན་དེ་ནི་ཕི་ནལ། དོན་དུ་ཚང་མ་བསྡོམས་ན་སྒོར་མོ། རྩིས་བརྒྱབ་སྟེ་སྒོར་མོ་ལྔ་སྟོང་བཞི་སྟོང་ལྔ་སྟོང་འགྲོ་གི་ཡོད་ཀྱི་རེད་ང་རང་གི་ཉི་མ་བཞི་ལ་བཞི་སྟོང་ལྔ་སྟོང། ལའོ། མི་གླ་དང་ཚང་མ་རྩིས་ན། དེ་འོ་མ་བརྩིས་སོང་ན་ལོག་པ་རེད་འོ་མ་བརྩིས་སོང་ན་གོང་ཆེར་འགྲོ་གི་རེད་བྷི་ཏྲི་ཀི་རི་བརྩིས་སོང་ན་དེ་ལས་གོང་ཆེར་འགྲོ་གི་རེད་བྷི་ཏྲི་ཀི་རི་བརྩིས་སོང་ན་ཉི་མ་གཅིག་ལ་སྒོར་མོ་བརྒྱད་དགུ་སྟོང་འགྲོ་གི་རེད་སྒོར་མོ་སུམ་བརྒྱ་ཉུང་བ། ད་ངས་དྲི་བ་ཞུ་ཡག་དང་ངས་ཁྱེད་རང་ལ་དྲི་བ་ཞུ་ཡག་དེ་འདྲ་བ་ཅིག་ཡང་ངས་དྲི་བའི་ནང་ལ་མ་ཚུད་པའི་ཁྱེད་རང་གི་གསུང་སྙིང་བྲོ་བའི་བཀའ་མོལ་དེ་འདྲའི་དམིགས་བསལ་ཡོད་པས། ད་དེ་འདྲའི་ལས་ཀ་དེ་འདྲའི་ཐོག་ང་རྩ་བ་ཉིད་ད་སོ་སོ་གི་སྐོར་ལ་ད་བསམ་བློ་འཁོར་གི་མི་འདུག་རོ། སེམས་ཅན་དུད་འགྲོ་སྒང་རང་ལ་བསམ་བློ་འཁོར་གི་འདུག་ང་ནི་ཕྱི་ད་ནས་ཆ་ང་རག་དེ་འདྲའི་ནི་གཏོང་མེད་རོ། མང་ཆེ་བ་ལིའི་ཐ་མ་བྱ།

དྲུག་གོང་མ་རེད་གཉིས་པ་དེ་ནང་པ་སངས་རྒྱས་པའི་ཆོས་དེ་ཁས་ལེན་བྱེད་ས་རེད། མི་ལ་གནོད་སྐྱེལ་མ་བྱེད། དེ་ཆོས་སྒར་དུ་ཆོས་དེ་ཁས་ལེན་མི་བྱེད་ན་ངོ་རེ་འཁོར་བ་ཡག་གི་རེད་དེ་ལས་ལྟོ། ཆོས་ཁས་ལེན་མི་བྱེད་མི་ལ་གནོད་སྐྱེལ་དང་སོ་སོས་དེ་ནི་སྡིག་པ་བསགས་ཡོད་དགེ་བ་བསགས་ཡོད་ཧ་གོ་མ་རོ། འོ་དེ་འདི་ཅིག་རེད། ད་རེས་དུས་ཚོད་ཀྱིས་རྐྱེན་པས་ཨ་རིའི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ལྕོག་གི་ལས་རིམ་དེ་འདི་གར་མཚམས་འཇོག་ཞུ་གི་ཡིན། ད་རིང་བགྲོ་གླེང་མདུན་ལྕོག་ནང་ལ་ཨེ་རྡོ་རྗེ་ལགས་ཀྱིས་ཨ་ནི་ཁོ་རང་གི་བདག་མེད་ཀྱི་ཁྱི། དང་བ་ཕྱུགས་དེ་ཚོ་བདག་ཉར་གནང་ཡག་དང་དེ་འདྲས་ཀྱི་ཐོག་ལ་ཡང་ཁོ་རང་གིས་བགྲོ་གླེང་ལྷུག་པོ་གནང་པ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཨ་རྡོ་རྗེ་ལགས་དེ་རིང་ལས་རིམ་ནང་ལ་ཐུགས་སྤེལ་བ་ལ་ཐུགས་རྗེ་ཆེ། ལགས་སོ་དེ་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན་ལགས་སོ་ཚང་མ་ལ་ཚེ་རིང།